སྙིང་སྟོབས་ཆེན་པོ་ཞིག་པོ་རེད་ཟེར་གྱི་འདུག་དེ་སྲིན་པོ་ང་ཡི་ཁ་ལ་སླེབས་ཙག་ཙིག་ནང་ཁྱོད་རང་ཨ་ནི་གད་གད་གད་མི་འདུག་བ་ཟེར་ངུ་འདུག་ཡས་ཅིག་མ་གཏོགས་མི་འདུག་བ་ཟེར་ལབ་ཀྱི། ཨ་ནི་རྒྱལ་སྲས་ཟླ་བ་གིས་ཁྱོད་རང་ཟ་གི་རེད་བསམས་ནས་ང་སེམས་ཁྲལ་ཁྱེར་ནས་ངུ་བ་མེད་ཅེས་རེད་ང་ཡི་ངུ་མེད་ཟེར། ཨ་ནི་ཁྱོད་ག་རེ་བྱེད་དུས་ནས་སེམས་ཁྲལ་ཁྱེར་བས་ཟེར་ང་བྲམ་ཟེ་ལས་ཁྱེད་ཚུད་བས་ཁྱི་ལ་ཆོས་ཤོ་ལོ་ཀ་གསུམ་ཉན་ཡོད་དེ་འབུལ་བ་ཕུལ་རྒྱུ་མ་རག་ཨ་ཁྱེད་ཨ་ནི་ཁྱོད་རང་གིས་ཟ་འགྲོ་གི་འདུག་དེ་ཡིས་ང་སེམས་ཁྲལ་ཞེ་དྲག་འདུག་ཟེར། སེམས་ཁྲལ་ཞེ་དྲག་འདུག་ཟེར་ལབ། ད་ནི་སྲིན་པོ་རྐང་ཁྲ་གིས་ཁྱོད་རང་གིས་སྐྱག་རྫུན་བཤད་པ་རེད། མིན་ཟེར་དུས་སུ་ཡིས་ནི་ང་ཁྲི་ལ་ལྷེ་ཁྲི་མ་ཤི་ཁི་ཆུ་ནི་ཡོད་མ་རེད་ཟེར་མི་རྣམས་ནི་སྡིག་པ་མང་པོ་བྱས་པ་ཡིན་ཙང་ཁྱེད་རང་གིས་ཟས་ཏེ་གོ་ལའི་ཕྱི་མ་ངན་སོང་ནང་འགྲོ་གི་རེད་ཟེར་ནས་ཞེད་ཤོར་ཟེར་ང་ནི་ཚེ་འདི་ལ་སྡིག་པ་བྱེད་མ་མྱོང་ཟེར་དེ་ཡིན་ཙང་ཁྱེད་རང་ཟ་ཟེར་ང་ཡིས་ཞེད་ཀྱི་མི་འདུག་ང་ཚེ་ཕྱི་མ་ལ་ནི་ངན་སོང་གསུམ་འགྲོ་ཡས་ཡོད་མ་རེད་དེ་ཡིན་ཙང་ང་ཡིས་ཞེད་ཀྱི་མི་འདུག་ཟེར་དུས་སུ་ཁོ་གཉིས་ཕར་ཚུར་བཤད་རེས་ཞེ་དྲག་བྱས་པ་རེད། ཨ་ནེ་ཡིན་རྒྱལ་སྲས་ཟླ་བ་གིས་ཁྱེད་རང་ཨ་ནེ། ངོ་མ་བྱས་པས་ཡིན་ན་ང་ཕར་གཅིག་གཏོང་དང་ཟེར། ང་ཨ་ནེ། ཆོས་ཀྱི་འབུལ་བ་དེ་ཕུལ་ནས་ནི་ལམ་སང་ཚུར་སླེབས་ཡོང་དེ་དུས་ཁྱེད་རང་ཟ་ཤོག་ཟེར་ལབ་ཡོང་པ་རེད། ཨ་དེ་ཟེར་དེ་ཁོ་ལ་སྐྱག་རྫུན་མ་བཤད་ཟེར་སྲིན་པོའི་ཁ་ནས་ཁྱི་ལན་མ་གཅིག་ཐར་ཚར་ཙང་སུ་ཚུར་ཡོང་གི་རེད་ཟེར། ཡོང་ཉིན་སུ་ཡོད་མ་རེད་ཟེར་ལབ། ང་ཚེ་རབས་ལྔ་བརྒྱ་ཡི་བར་དུ་ཨ་ནེ། རྫུན་སྤངས་ཚར་རེད་ང་རྫུན་བཤད་མ་མྱོང་ཟེར། གལ་སྲིད་ཁྱོད། ཡིད་ཆེས་ཀྱི་མི་འདུག་ན་ཨ་ནེ་ཁྱེད་རང་རྫུ་འཕྲུལ་ཡོད་རེད་སླར་ཡང་ང་ལེན་གར་ཡོང་ཆོག་གི་རེད། ལེན་གར་ཡོང་ཆོག་གི་རེད་ད་རེས་ང་ཁྱོད་རང་ཕར་གཅིག་གཏོང་དང་ང། འབུལ་བ་ཕུལ་ཚར་སོང་ན་ལམ་སང་ཚུར་སླེབས་ཡོང་ཟེར་གསུངས་པ་ཡིན་པས། ཨ་ནི་སྲིན་པོ་གིས་ཡང་ཚུར་ལེན་པའི་ཆུ་ཚོད་ཁུག་ཟེར་ཡས་དེ་རེད་ད་རེད་ཁོ་མ་ཡོང་ན་ང་ཡང་ལེན་གར་འགྲོ་དགོས་སོང་ཟེར་རམ་བྱེད་ཅེས་ཨ་ནི་ཁྱེད་རང་འབུལ་བ་ག་ཚོད་ཕུལ་དགོས་ན་ཕུལ་ནས་མགྱོགས་པོ་ཤོག་ཨ། དེའི་བར་ང་མེ་གཏོང་བྱས་མེ་དེ་དུ་བ་དྲི་མ་ཁ་བ་ཡིན་ན་ཤ་ཞིམ་པོ་ཡོད་མ་རེད། དུ་བ་དེ་མེད་པ་བཟོས་བྱས་ནས་ནི་ང་སྒུག་སྡོད་ཀྱི། དེའི་བར་ཟ་ཆོག་ཆོག་བྱས་སྒུག་སྡོད་ཀྱི་ནི་ཁྱོད་རང་ཚུར་ཤོག་ཨ་ཟེར། ཡང་རྒྱལ་སྲས་ཟླ་བ་དགའ་ཞིང་སྤྲོ་བཞིན་པའི་སྒོ་ནས་ང་ལམ་སང་ཚུར་སླེབས་ཡོང་ཟེར། ཨ་ནི་ཕར་ཕེབས་ནང་ལ་ཕེབས། ནང་ལ་ཕེབས་ནས་ནང་མི་དེ་ཚོས་སྲིན་པོ་རྐང་ཁྲ་གིས་ཁྱེར་འགྲོ་བ་དེ་སེམས་ཁྲལ་ཞེ་དྲག་བྱས་བསྡད་ཡོད་རེད་བ། ཕ་མ་དང་སྤུན་མཆེད་དེ་འདྲ་ཡོད་རེད་བ། ཨ་ནི་རྒྱལ་སྲས་ཟླ་བ་ནང་ལ་སླེབས་ནས་དགའ་ཚ་ཏྲ་མི་ཆོད་ནང་མི་ཚོས་རྟོག་ཡིག་ཡག་ཟེ་ད་སྲིན་པོའི་ཁ་ནས་ཐར་པ་ཚེ་ད་རེས་མ་གཏོགས་བྱུང་མ་མྱོང་རེད་ཟེ། ད་ཡིན་ན་རྩ་ནས་གཏོང་གི་མེད་ཟེ་ཏི་ཁོ་ལ་རྒྱལ་སྲས་ཟླ་བ་ཡིས་ང་རྫུན་བཤད་འདུག་གི་མ་རེད་ཚེ་རབས་ལྔ་བརྒྱ་བར་དུ་རྫུན་སྤངས་ཚར་རེད་ཟེ་ང་ཕར་འགྲོ་དགོས་ཟེ་དེ་ལས་ང་བྲམ་ཟེ་ལེ་གཅིག་ཕེབས་ཏེ་ལས་ནི་ག་རེ་ས་ཆོས་ཤོ་ལོ་ཀ་རེ་རེ་ལ་ནི་འབུལ་བ་ཕུལ་དགོས་རེད་ཟེ་ག་རེ་འབུལ་དགོས་རེད་ཟེ་ན་ཚིགས་བཅད་གཅིག་གི་དོན་དུ་ནི་འབུལ་བ་སོང།

ཚེ་རབས་མང་པོའི་བར་དུ་རྫུན་སྤངས་ཚར་རེད་ཕྱིན་ནས་ཡོང་གི་ཟེར་ལབ་ཚར་ཟེར་ན་ང་རྫུན་དེ་དང་འགལ་བཅུག་གི་མ་རེད། ད་ང་ཟ་ཤོག་ཟེར་ལབ་རེད། ཏོག་ཙམ་སྒུག་དང་ཟེར་ཁོ་ཟ་སྙིང་འདོད་ཀྱི་མ་རེད་ཏོག་ཙམ་སྒུག་དང་ད་ལྟ་དུ་བ་དེ་ཟེར་དེ་ཤ་དུ་དྲི་ཁ་གི་རེད་དུ་དྲི་ཁ་ན་ཤ་ཞིམ་པོ་ཡོད་མ་རེད། ད་ཟ་ཤོག་ང་གོས་འགའ་ཚགས་སོ་ཟེར། ཨེ་ཁྱོད་རང་ད་རེས་ཕར་འགྲོ་ནས་ཆོས་ག་རེ་ཉན་པ་ཟེར་ཏེ། ཨ་ཁྱོད་རང་ལྟ་བུ་གཅིག་ལ་ཨེ་ནས་ཆོས་བཤད་པའི་སྣོད་དུ་མི་རུང་བ་རེད། ཨ་ཆོས་ཁྱོད་རང་ཤེས་ཀྱི་མ་རེད་དེ་ལས་ང་ཟ་བ་དགའ་གི་རེད་ཟེར་ཏེ། ཨེ་ཁྱོད་རང་ཚེ་དེ

ཆོས་ཉན་པའི་སྣོད་དུ་མི་རུང་བ་རེད་ཟེར་དེ་ཁོ་ལ་ཨ་ནེ་སེམས་ལ་གདུང་བ་གཅིག་བྱས་ནས་ཁོང་པའི་དངངས་སྐྲག་ཆེན་པོ་གཅིག་བྱས་ནས་དེ་ནས་སྐད་ཆ་དྲི་གད་དྲི་གད་ཀྱིས་རྒྱལ་སྲས་ཟླ་བ་གིས་ལན་རེ་རེ་རེ་བྱས་ནས་ཁོང་ནང་བཞིན་ཡོད་ཚེ་ན་རང་གི་རྒྱུད་པ་དེ་ཧ་མ་གྱེས་བཞག་གིས་མི་སྟོང་ཕྲག་མང་པོ་ཟ་ཚར་བ་ཚང་མ་སྟོང་ཆ་ཡར་དྲན་ནས་འགྱོད་པ་གཅིག་བྱས་ནས་ཨ་ནེ་བཞེས་ནས་ཁོ་རང་གི་སྡོད་ས་དེ་ནས་ལ་ཁོ་རང་གི་སྟོད་གོས་དེ་ཕུད་བྱས་ནས་དེ་ཀོ་གདན་དེ་ནས་རྒྱལ་སྲས་ཟླ་བ་དེ་བཞུགས་རོགས་བྱས་ཟེར་ཨ་ནེ་ཁོ་རང་མར་དེ་ནས་བསྡད་ཨ་ནེ་ཕྱག་འཚལ་བྱས་ནས་ཨ་ནི་ཁྱོད་རང་ད་ནས་བཟུང་སྟེ་ང་སྲོག་གཅོད་སྤོང་གི་ཡིན། སྲོག་གཅོད་སྤོང་གི་ཡིན་ནི་ཁྱོད་རང་གི་རྗེས་སུ་བཟུང་རོགས་བྱེད་ཟེར་ནས་ཨ་ནི་རྒྱལ་སྲས་ཟླ་བ་ཀྱིས་ད་ལྟ་སྐྱོད་བཞག་ཁྱེད་ཀྱིས་རྒྱལ་སྲས་མང་པོ་ཅིག་ཡོད་རེད་སྐྱོད་བཞག་ཁྱེད་མང་པོ་ཞེ་པོ་བྱས་དེ་ཚང་མ་ཐང་ཆེན་ཚེ་ཐར་གཏོང་དགོས་ཡོད། དེ་ཚོ་གོང་མ་ཚེ་ཐར་གཏོང་གི་བཅུག་ཚེ་ཐར་གཏོང་ཚར་སོང་ན་དེ་ནས་བཟུང་སྟེ་ཨ་ནི་ཁྱོད་རང་མི་ཤ་མ་ཟ་ཡ་ཀྱི་ཁས་ལེན་བྱེད་ཆོག་ཟེར་ཨ་ནི་མི་ཤ་སྤངས་བཅུག། ཨོ་དེ་འདྲ་བྱས་ཞེས་ནས་ནི་ཁོ་ཆོས་ལ་བཀོད་པ་དེ་འདྲ་བྱུང་བས། ཨ་དེ་ད་ལྟ་ཚིགས་བཅད་དེའི་བཀའ་དྲིན་དེའི་དྲིན་གཟོ་དེ་ལ་བས་ཏེ། ཚིགས་བཅད་གཅིག་བསྟན་ཡི་གེའི་གྲངས་སྙེད་ཀྱི་བསྐལ་པར་མཆོད་ཀྱང་བཀའ་དྲིན་མི་འཁོར་བར་གསུངས་ན་ཡོངས་རྫོགས་ལམ་བཟང་ཉིད་བསྟན་པའི་བཀའ་དྲིན་དེ་ནི་གང་གིས་གཞལ་བར་ནུས་ཟེར། མེ་དོང་འདྲ་བའི་ཁྱིམ་ལས་རབ་བྱུང་ནས་དབེན་པར་དྲང་སྲོང་སྤྱོད་པའི་གནས་བྱས་ཏེ་དམ་ཆོས་བདུད་རྩིའི་རོ་མཆོག་མྱོང་བ་ཡང་རྗེ་བཙུན་བླ་མ་རྣམས་ཀྱི་བཀའ་དྲིན་ནོ། མེ་དོང་འདྲ་བ་ཟེར་ཡང་མེ་ཡི་དོང་ཆེན་པོ་གཅིག་བརྐོས་བྱས་དེ་ནང་མེ་མདག་སྤུངས་བྱས་ཡིན་ན། ཨ་ནི་ང་རང་ཚོ་དེ་ནང་གོམ་པ་བཞག་པ་ཡིན་ན་འཚིག་གི་རེད་ལུས་བཞག་པ་ཡིན་ན་འཚིག་གི་རེད་པ། འོ་དེ་དང་འདྲ་བ་ཁྱིམ་ཟེར་གྱི་དེ་རེད། དེ་ལས་ངེས་པར་བྱུང་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བྱས་ནས་དབེན་པ་དྲང་སྲོང་གི་སྤྱོད་པའི་གནས་བསྡད་བྱས་ནས་རི་ཁྲོད་ན་བདེ་སྐྱིད་བྱུང་བ་དེ་ཡང་བླ་མའི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། དེ་ཡང་བླ་མའི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། དེ་ཡང་དམ་ཆོས་བདུད་རྩི་གི་རོ་མྱོང་རྒྱུ་བྱུང་བ་དེ་བླ་མའི་བཀའ་དྲིན་རེད། ཡང་བླ་མས་རང་དུ་བྱང་ཆུབ་མ་བྱུང་བ་ཡིན་ན། ང་རང་ཚོ་ཁྱིམ་ནང་ལ་བསྡད་དེ་ཁྱིམ་ཁྱིམ་པ་ཚོ་རང་གི་སྤུན་ཆ་ཚོ་དཀའ་ལས་ག་ཚད་བྱེད་དགོས་འདུག་ཕ་མ་ག་ཚད་དཀའ་ལས་ག་ཚད་བྱེད་དགོས་འདུག། ཞིང་ཁ་བཏབ་པ་ཡིན་ན་ཞིང་ཁ་ལོ་ཏོག་ཕུན་སུམ་ཚོགས་པ་མ་ཡོང་ཆེད་དངངས་སྐྲག་ག་ཚད་བྱེད་དགོས་འདུག། ཞིང་ཁ་ནི་སྐྱེས་པའི་དབང་དུ་གཏོང་པ་ཡིན་ན་སད་དང་སེར་བ་ལ་སོགས་པ་དེ་ཚོ་དོགས་པ་ག་ཚད་བྱེད་དགོས་རེད། སྨིན་གྱི་མ་ཡོང་བྱས་དེ་ཚོས་ཤོར་འགྲོ་ཡས་ཀྱི་དོགས་པ་ག་ཚད་བྱེད་དགོས་རེད། ཚོང་རྒྱག་ཁ་གྲོས་ནས་ཚོང་ཡོམ་གྱི་ལམ་འགྲོ་མ་བྱུང་བ་བཅས་ག་ཚད་དཀའ་ལས་ཁག་གི་འདུག་རྒྱུ་ནོར་ཚོས་ཁ་གྲོས་བྱས་ནས་ལམ་ཀ་ནས་ཤི་གི་ག་ཚད་འདུག་ཨ་ཡང་ཚོ་དེ་འདྲ་བྱེད་མི་དགོས་བཅས་སྐྱིད་པོ་ཡི་སྒོ་ནས་ནི་པས་ཐེག་པ་ཆེན་པོའི་ཆོས་ལ་ལོངས་སྤྱོད་རྒྱུ་བྱུང་བ་དེ་བླ་མའི་བཀའ་དྲིན་རེད་པ།

བསྟན་པའི་ཚུལ་ལ་ཡིད་ཆེས་རྙེད་པ་ཟེར་ནི་དེ་གཏན་ཚིགས་ཁ་ཤས་ད་ཡོད་པ་རེད་ལས་སླ་པོ་དེ་ཡིད་ཆེས་རྙེད་མ་ཡིན། གུང་ཐང་བསྟན་པའི་སྒྲོན་མེ་ཀྱིས་ད་ལྟ་བསྟོད་པ་དོན་ལྡན་མ་ཟེར་ནི་ཞིག་གསུང་ཡོད་པ། བསྟོད་པ་དོན་ལྡན་མ་ཟེར་ནི་དེ་འགྲེལ་པ་དེ་ཀློགས་ཤིག་དང་ནི་སྟོན་པ་དང་རྗེས་མ་འགལ་ཏེ་དེ་ཧ་གོ་བ། བསྟོད་པ་དོན་ལྡན་མ་ཟེར་ནི་དེ་འགྲེལ་པ་ཤོག་གུ་བརྒྱ་ཙམ་ཞིག་ཡོད་ཀི་ཅོ། འོ་དེ་རྗེས་ལ་མེད་སྟོན་པ་དང་རྗེས་དང་མ་འགལ་ཏེ་དེ་ཀློག་སྟེ་གོ་ལ་ཏོག་ཙམ་ཧ་གོ་བ།

དེ་ཕྱིར་བདག་གི་བཤེས་གཉེན་དེ་དག་ནི་ངན་སོང་གནས་ལས་སྐྱོབ་པའི་སྐྱོབ་པའོ། བདག་གི་བཤེས་གཉེན་དེ་དག་ནི་ངན་སོང་གི་གནས་ལས་སྐྱོབ་པའི་སྐྱོབ་པ། སྐྱོབ་པ་ཟེར་མཁན་དེ་ངན་སོང་གནས་ལས་ཡར་འཐེན་མཁན་གྱི་སྐྱོབ་པ་དེ་རེད། འཁོར་བའི་མཚོ་ལས་སྒྲོལ་བའི་དེད་དཔོན་ནོ་ཟེར་འཁོར་བའི་རྒྱ་མཚོ་ཆེན་མོ་ལས་ཡང་ཕ་རོལ་ཏུ་ཕར་སྐྱེལ་མཁན་གྱི་དེད་དཔོན་གྲུ་གཏོང་མཁན་གྱི་དེད་དཔོན་དེ་རེད། མཐོ་རིས་ཐར་པར་ཁྲིད་པའི་ས་མཁན་ནོ། ང་ཚོ་ལུང་པ་རྒྱུས་མེད་ཅིག་ལ་འགྲོ་དགོས་བྱུང་སོང་ན་ས་མཁན་གྱི་མི་གཅིག་བསྟེན་དགོས་པ།

དབྱར་ཁ་ཚ་བ་ཚིག་དུས་སྐབས་ལ་ཆར་པ་སིལ་སིལ་ཅིག་བབས་དུས་སྐབས་ལ་སྐྱིད་པོ་འདྲ་གཅིག་ཡོང་བ་ལམ་ཁར་འགྲོ་དུས། ཆར་པ་ཆེན་པོ་བབས་ན་ང་ཚོར་འགྲོ་ཐུབ་ཀྱི་མ་རེད། དུག་སློག་རློན་པ་ཆགས་ཀྱི་རེད། སིལ་སིལ་ཅིག་འབབ་ཡག་དེ་ལ་གྲུ་ཆར་ཟེར་གི་རེད། འོ་དེ་ལྟ་བུ་འབེབས་མཁན་གྱི་ཆར་སྤྲིན་ནོ་ཟེར་དེ་རེད། གནོད་སེལ་ཕན་པ་སྒྲུབ་པའི་གཉེན་བཤེས་སོ་ཟེར། གནོད་པ་སེལ་བ། རང་ལ་ཕན་པ་སྒྲུབ་པ། འོ་དེ་འདྲའི་གཉེན་བཤེས། རྟག་ཏུ་བྱམས་པས་སྐྱོང་བའི་ཕ་མའོ་ཟེར། དུས་རྟག་ཏུ་བྱམས་པའི་སྒོ་ནས་སྐྱོང་བའི་ཕ་མ་དང་འདྲ་བ་ཡིན། འོ་དེ་བྱས་བྱས་ནས་དེ།

དེ། རྒྱལ་བསྟན་སྲོལ་ཟིན་དེ་ཁོང་མཛོད། དེ་ལ་ཡང་འདི་ན་སྙིམ་པ་ཟ་ཟི་འབུལ་བ་སྐུ་སྟེ་རུ་དྲུག་བྱེད་པ་བཀའ་བཞི་སྒྲུབ་པ་ཟེར་གསུངས། སྙིམ་པ་ཟ་ཟི་འབུལ་བ་ཟིན་དེ་ངང་སུ་མཆོད་པ་ཕུལ། འོ་དེ་ཚོ་དྲངས་ཏེ་སྙིམ་པ་ཟ་ཟི་འབུལ་བ་ཟིན་རུ་བ་སྐུ་སྟེ་རུ་དྲུག་བྱེད་པ་ཟིན་དེ། བླ་མ་སྙོམས་པ་ཡིན་ན་སྙོམས་ཡོད་བྱེད་པ། བླ་མ་ཡི་ཞལ་ཕྱེས་ཞུས་པ། སྐུ་ཁྲུས་བསུ་བ།

དཀའ་སྤྱད་སྙིང་རུས་ཀྱི་སྒྲུབ་པ་དེ་ཕ་བླ་མ་མཉེས་པའི་ཞབས་ཏོག་ཡིན་ཟེར་གསུངས་པ་རེད་པ། འོ་དེ་ཡིན་ཙང་རྗེ་བླ་མ་གིས་ཡང་ནི་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པར་བགྱིས། བཀའ་བཞིན་སྒྲུབ་པ་དེ་ལས་ལྷག་པ་ཅིག་ཁྱོན་ནས་ཡོད་མ་རེད་བཀའ་བཞིན་སྒྲུབ་པ་ཟེར་མཁན་དེ་ཡག་ཤོས་ཡག་ཤོས་དེ་ཡིན་པ་རེད་ད་དེ་ནི་མ་བློ་གིས་དང། དེ་ལྟར་འཇིག་རྟེན་འཇིག་རྟེན་ལས་འདས་པའི་ཕན་བདེ་མ་ལུས་བླ་མའི་དྲིན་ཡིན་ཕྱིར་དྲིན་དེ་ནམ་ཡང་འཁོར་བར་མི་ནུས་ཡང་ཟེར།

ས་བོན་འབྲུ་ཚོད་ལྟར་རེད་ཟེར་དེ་ལ་ཡང་ནི་ས་བོན་གཏོར་དགོས་རེད། ཆུ་གཏོང་དགོས་ཀྱི་རེད། ལུད་རྒྱག་དགོས་ཀྱི་རེད། རྩྭ་ཉིས་དགུ་དགུ་བ་མང་པོ་བྱེད་དགོས་འདུག་པ་དེ་ལྟ་བུ་ནང་བཞིན་བྱས་ནས། བླ་མ་ལ་ཡང་ཞིང་མཆོག་བླ་མ་བཀུར་སྟིར་ལྟོས་མེད་ཀྱང་ཟེར་བླ་མ་ལ་ཡང་བཀུར་སྟི་བྱེད་དགོས་རེད། དེ་ནས་བླ་མ་ཁོང་རང་རང་གི་ངོས་ནས་བྱེད་ཀྱི་ཡིན་ན་བཀུར་སྟི་བྱས་ཀྱང་རུང་མ་བྱས་ཀྱང་རུང་བླ་མ་ལ་ཁྱད་ཡོད་མ་རེད། ཡིན་ནའི་རང་གི་བསོད་ནམས་རྫོགས་པའི་ཆེད་དུ།

ང་ཚོ་གི་དགེ་འདུན་ཚོ་ལ་གཏོང་སྒོ་མ་གཏོང་བ་བྱས་བྱས་ནས་སྒང་ག་ལོ་གི་ཁྱི་ལ་སྟེར་ག་འགྲོ་གི་འདུག། ཨ་ཚོགས་ཀྱི་ཁ་གཏོང་དུས་སྐབས་ལ་ཡང་དགེ་བཤེས་སྟོད་ལུང་པ་དེ་ང་ལ་ལྟོས་ན་སྟོད་ལུང་གི་དགེ་འདུན་ལ་མཆོད་སྟོན་དྲངས་པ་ལས་ལོ་པ་ཡི་ཁྱི་ལ་སྦྱིན་པ་དེ་ཕན་ཡོན་ཆེ་བ་ཡིན་ཟེར་གསུངས། ལོ་པ་ཡི་ཁྱི་ལ་སྦྱིན་པ་ཟེར་མཁན་དེ་ལོ་པ་ཡི་ཁྱི་ཟེར་དེ་ལོ་རུ་ཁྲུ་ནང་ལ་དགེ་བཤེས་སྤྱན་སྔ་བ་བཞུགས་ཡོད་ས་དེ་ཡི་མཐའ་སྐོར་ན་ཡོད་མཁན་ཁྱི་དེ་ཚོ་ལ་སྟེར་བ་ཡིན་ན། ང་ལ་སྐྱོན་ནི་བསོད་ནམས་ཆེ་བ་རེད། བླ་མས་ད་ཁོ་ན་ཡིན་ཀྱང་བྱ་རེད་ད། ཁྱི། དེ་ཚོ་བླ་མའི་བ་སྤུ་བུ་ག་ཡི་ཁོངས་གཏོགས་དགོ། ཨོ་དེ་འདྲ་ཡིན་ཙང་དེ་ཚོ་ལ་སྦྱིན་པ་གཏོང་པ་ཡིན་ནའི། སྤྱིར་སངས་རྒྱས་ཐམས་ཅད་མཆོད་པ་ལས་ཀྱང་ལྷག་གི་རེད། ཨོ་དེ་ཚོ་མོར་ད་ཚོ་དེ་གསུངས་འདུག་ག། རང་ལ་མ་ནོར་བ་དེ་བས་ལོངས་སྤྱོད་ཀྱིས་དེ་ལ་བ་སྤུ་བུ་ག་གཅིག་ཙམ་གྱིས་མཆོད་པ་དེ་བསོད་ནམས་ལྷག་པ་རེད། ནཱ་རོ་མི་ལ་འབྲོམ་སྟོན་ས་པཎ་རྗེ་ཟེར།

དེ་ནས་བྱ་ཡུལ་བ་ཆེ། འོ་དེ་ཚོ་གྲོང་དུ་ཡིན་པ་རེད། དམ་པ་མང་པོས་ཀྱང་བླ་མའི་ཆེད་དུ་ལུས་སྲོག་ལོངས་སྤྱོད་དག། ལྟོས་མེད་བཏང་བས་ཡོན་ཏན་ཇི་ལྟར་ཐོབ་ཟེར། བླ་མའི་ཡི་ཆེད་དུ་ལུས་སྲོག་ལོངས་སྤྱོད་ཚང་མ་དང་ཆེད་དུ་ལྟོས་མེད་དུ་གཏོང་བ་ཡིན་ཟེར་ད་ནི་ཡོན་ཏན་སྐྱབས་མཆེད་ཚོགས་ཀྱིས་ནི་ཉི་མ་གང་སུ་ལས་ཡག་སྐྱོན་བརྗོད་ཡོང་གི་འདུག་ག་ཟེར། དེ་ཕྱིར་ཅི་ནུས་ཡོད་རྒུ་མཆོད་པ་དང་ཕྱག་དང་བསྐུར་བས། ཕྱག་དང་ལྡང་བས་བསྐུ་མཉེ་ཁྲུས་འབུལ་དང་ཟེར། འོ་དེ་ཕྱིར་ཅི་ནུས་ཟེར་ཏེ་སོ་སོས་རྩ་ཆེར་ཕྱིས་ཟེར།

སློབ་མ་ལ་སྙིང་རྗེས་བལྟ་དགོས། སློབ་མའི་ངོས་ནས་བྱེད་མཁན་ཡིན་ན་བཟང་ངན་གཉིས་ཀྱི་ནང་ནས་བཟང་བ་དེ་ཕུལ་དགོས་རེད། བླ་མའི་ངོས་ནས་དེ་ལྟ་བུ་མི་བལྟ་བ་དགོས་ཏེ་དེ་ལྟར་ལ་བལྟ་རྒྱུ་དེ་ཐེག་པ་ཆེན་པོའི་བླ་མར་མི་རུང་ངོ། དགེ་བཤེས་ཤ་ར་བ་གིས་དེ་གསུངས་པ་རེད་བ་བླ་མའི་ངོས་ནས་དེ་ལ་མ་བལྟ་སློབ་མའི་ངོས་ནས་ཚོགས་བསགས་ཡ་ཆེད་དུ་གང་ཡག་ཡག་དང་གང་བཟང་བཟང་དེ་ཕུལ་དགོས་རེད། ཨོ་དེ་ལམ་རིམ་ཆེན་མོ་ནས་སོགས་དེ་གསུངས་ཡོད་རེད། བླ་མ་ལྔ་བཅུ་པ་ནས་ལས་ལུང་དེ་དྲངས་ཡོད་རེད་བ། དེ་ཕྱིར་ཅི་ནུས་ཡོད་རྒུ་མཆོད་པ་དང་ཟེར་དེ་རེད།

ཨོ་དེ་ཡན་ཆད་དེ་ནི་ང་ཚོ་བཤེས་གཉེན་བསྟེན་ཚུལ་གྱི་སྐོར་དེ་རྫོགས་པ་བྱེད་ད་དོན་ཆུ་འདོད་ཅིང་གཉིས་ཀ་ནི་འགོ་ཚུལ་གོ་རེ་བསྟེན་ནས་ལམ་ཇི་ལྟར་སྦྱོང་བའི་ཚུལ་ཟེར། ག་ཚོང་སེལ་བ་བསྟེན་ནས་ཟེར་དེ་བཤེས་གཉེན་བསྟེན་ནས་དེ་ལ་དེ་ནི་ག་རེ་ཡོང་གི་རེད་ཟེར་ན་དོན་ཆུ་དོན་ཆེ་གཉིས་ཀ་ནི་བཟང་དེ་ནི་ལམ་གྱི་རིམ་པ་དེ་དང་དེ་ཞེས་བྱ་བ་ཡོང་གི་རེད་ཟེར་ཏེ་བསྟེན་ནས་ལམ་ཇི་ལྟར་སྦྱོང་བའི་རིམ་པ་ཟེར་ཏེ། དལ་འབྱོར་ངོས་བཟུང་བ་ནི་ཟེར་སྔོན་ཐོག་མ་མེད་ནས་ད་ལྟ་བར་ནི་ཁམས་གསུམ་འཁོར་བ་དེ་འཁོར་ནས་དམྱལ་བ་དང་ཡི་དྭགས་དུད་འགྲོ་ཡི་ལུས་གྲངས་མེད་བླངས་ནས་སྡུག་ཐག་ཆད་ཟེར། ང་རང་ཚོ་ད་ལྟའི་བར་དུ་སྔོན་ཐོག་མ་མེད་པ་ནས་ད་ལྟའི་བར་དུ་ཁམས་གསུམ་འཁོར་བ་དེ་རང་དབང་མེད་པར་འཁོར་གྱི་ནི། གང་དུ་འཁོར་ན་ཁམས་གསུམ་འཁོར་བ་མཚམས་མཚམས་ལ་ཨ་ནེ་འདོད་ཁམས་མཚམས་མཚམས་ལ་ཨ་ནེ་གཟུགས་ཁམས་མཚམས་མཚམས་ལ་གཟུགས་མེད་ཁམས་སུ་སྐྱེ་བ་ལེན་ཁམས་གསུམ་སོགས་ཟེར་བ། འཁོར་བ་ཟེར་མཁན་དེ་ཕྱི་ལོགས་དེ་པར་གཅིག་ཡོད་མ་རེད་འཁོར་བ་ཟེར་མཁན་དེ་རང་གི་རྒྱུད་ལ་བསྡུས་ཀྱི་གཅིག་ལ་འཁོར་བ་ཟེར་གི་བ་རེད། ང་རང་ཚོ་འཁོར་བ་ཟེར་མཁན་དེ་འཇིག་རྟེན་པ་དེ་ཚོ་འཁོར་བ་པ་ཡིན་པའི་བཟོ་འདྲ་རེད།

མི་ཕལ་མོ་ཆེ་ཚང་མ་དང་གཅིག་མི་དགེ་བའི་ལས་ལ་སྤྱོད་ཀྱི་འདུག་ག། མི་དགེ་བའི་ལས་ལ་སྤྱོད་པས་ས་ནི་ངན་སོང་དུ་འགྲོ་བ་ཤ་སྟག་རེད། མི་དགེ་བའི་ལས་ལ་སྤྱོད་ཚར་ཞོག་གོ་དེ་ནི་ངན་སོང་དུ་རྐྱང་རྐྱང་འགྲོ་བ་རེད། དགེ་བའི་ལས་ལ་སྤྱོད་མཁན་དེ་ཉུང་ཉུང་ཡིན་ཙང་བདེ་འགྲོའི་གོ་འཕང་ཐོབ་པ་དེ་ཉུང་ཉུང་ཅིག་མ་གཏོགས་མེད་དེ་རྒྱུ་མཚན་དེ་རེད་ཟེར་དེ་གཏན་གཏན་རེད་རེད་བ། ཕལ་མོ་ཆེ་ནི་མི་ནང་ནས་སྡོམ་པ་མ་ཡིན་ཆོག་ཡོང་ཚེ

ཨ་ནི་དེའི་ནང་ནས་ཡང་ཆོས་ཀྱི་ལན་ཁྱི་ག་རེ་ཟེར་དགོས་ན་ཆོས་ཁྱི་ཐག་ཉེ་བྱེད་ཁྱི། ཐག་ཉིས་བྱེད་ཁྱི་ཡི་ནང་ནས་མཐའ་གཅིག་ཏུ་ཆོས་ཟེར་ཉིན་དེ་ད་སྡུག་པ་རེད། སྡུག་པ་རེད་དེ་སྤང་བྱ་རེད་ཟེར་ཉིན་དེ་ནི་ཁ་ཅིག་ཡོད་རུང་བ་དེ་མང་ཡོད། དེ་མཐའ་གཅིག་ཏུ་ཆོས་ཟེར་ཉིན་དེ་ཉམས་སུ་བླང་བྱ་རེད་ཡག་རེད་ཟེར་ཉིན་དེ་ཁ་ཅིག་དེ་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད། དེ་མི་ལས་ཆ་སོང་ལས་ཕྱི་ཁྱི་ཡིན་ན་འཛམ་བུ་གླིང་ཁྱི་ཡིན་ན་མི་དུང་ཕྱུར་དྲུག་ཅུ་རྩ་གྲངས་ཟེར་ཞིག་ཡོད་རུང་བ། མང་ཆེའི་གོམ་ཁ་ཡང་ནི་ཆོས་ཐག་ཉེ་ཙམ་ཡང་མི་བྱེད་ཁྱེད་དེ་རེད་ད། ཡག་ཉེས་ཙམ་ཡང་རྩ་ནས་ཡག་རེད་ཟེར་མེད་པ་སྡུག་པ་རེད་ཟེར་མེད་པ། བྱེད་དགོས་བས་མི་ཤེས་པ་མི་བྱེད་དགོས་བས་མི་ཤེས་པ། འོ་དེ་མང་ཤོས་མང་ཤོས་ཅིག་རེད། ད་ཐག་ཉེ་ཡོད་ཡིན་ན་ནི་ནི་ཆོས་ཟེར་ཉིན་དེ་སྤང་བྱ་རེད། དུག་རྩྭ་རེད་ཟེར་ཉིན་དེ་ཡང་མང་ཡོད། ཆོས་ཟེར་ཉིན་དེ་ཡག་རེད་ཉམས་སུ་བླང་བྱ་རེད་སྨན་རེད་ཟེར་ཉིན་དེ་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད། ཨ་དེ་འདྲ་ཡིན་ས། ད་ནི་མཐའ་ཡས། སངས་རྒྱས་ཀྱི་བཀའ་ཡོད་ཀྱི་སངས་རྒྱས་ཀྱི་བསྟན་པ་དག་ཁྱེད་ཀྱིས། སྒྲོན་མེའི་བསྐལ་པ་ནང་སྐྱེས་པའི་དབང་དུ་བཏང་བ་ཡིན། དེ་ལྟ་བུ་ཡུལ་ཅིག་ལ་སྐྱེས་པ་ཡིན། ཨ་ནི་ཕན་ཐོགས་ག་གེ་ཡོད་མ་རེད། ཆོས་ཀྱི་ཐ་སྙད་ཚང་བའི་མི་ཞིག་གིས་དེ་འདྲ་ཡོད་པ་ཡིན། ཀ་ཁྱེད་སངས་རྒྱས་ཀྱི་བཀའ་ནི་ཡོད་མ་རེད། སངས་རྒྱས་སེམས་ཀྱི་མཁའ་ན་ལོ་ཡས་ཚོགས་ཡོད་མ་རེད།

དང་པོ་ཕྱིས་སུ་ཡིན་ནི་ཁ་གྲགས་རྒྱུ་མེད་ཀྱི། ཨེ་ཨ་མཆོག་འོན་པ་ཡིན་ཀྱི། ཨ་དེ་འདྲ་བྱས་པ་ཡིན་ན། ཨ་ནི་སངས་རྒྱས་བསྟན་པ་དང་མཇལ་ཡ་ཡོད། མཇལ་རྒྱུ་མ་རེད་བ། དེ་འདྲ་བྱས་ནས་ཕན་ཐོགས་མ་སོང་བ། ཨ་གླེན་ལྐུགས་སུ་འགྱུར་ཟེར་དེ་རེད། ཨ་ཡང་རེས་འགའ་ལོག་ལྟ་ཅན་དུ་འགྱུར་ཟེར་འགའ་ཞིག་འགའ་ཞིག་ཡིན་ན་ཡང་ལོག་ལྟ་ཅན་དེ་འདྲ་ད་གེ་སེ་ན་ཡིན་ཅེས་ནས་ཆོས་ཟེར་ཉིན་དེ་སྤང་བྱ་རེད། སྐྱེ་བ་སྔ་མ་ཡོད་མ་རེད་སྐྱེ་བ་ཕྱི་མ་ཡོད་མ་རེད། ལས་རྒྱུ་འབྲས་ཡོད་མ་རེད་ཟེར་དེ་འདྲ་ཁྱོད་རེ་ཅི་ཅི་ཚ་ཚ་ལ་ཨ་ནི་མི་སྐྱེས་པ་ལས་མ་སྐྱེས་དགའ་གི་རེད་དེ་མི་ལ་མ་སྐྱེས་ན་དགའ་གི་རེད། ཁོ་ག་རེ་ཟེར་ན་ལོག་ལྟ་སྐྱེས་པ་ཡི་ས་དགེ་རྩ་ཡོངས་སུ་རྫོགས་པ་གོང་སྐྱོང་འབོར་བ་དགེ་རྩ་བཅོམ་པ་ཡི་ས་ཕྱི་མ་ནི་ད་ཐག་རེ་བ་རྒྱོད་ཁྱོད་ནི་མེད་པ་རེད། ཕྱི་མ་ནི་ག་རེ་ཚ་མཐའ་གཅིག་ཏུ་ངན་འགྲོ་ཁོ་ན་ལ་སྐྱེ་བ།

སོ་སོའི། སངས་རྒྱས་ཀྱི་བསྟན་པ་ཁས་ལེན་ཀྱིས་ནང་པ་སངས་རྒྱས་པའི་རིས་སུ་ཆེ། ཨ་ནི་སྒྱུ་མ་སོ་སོ་ཡི་སྤྱོད་པ་ཀྱིས་ནི། སངས་རྒྱས་བསྟན་པ་ལ་རྒྱབ་ཀྱིས་ཕྱོགས་རྒྱབ་ཀྱིས་ཕྱོགས་ཀྱིས་ནི་ཆེ། ལྟ་བ་ཕྱིན་ཅི་ལོག་ཏུ་སྒྲུབ་དེ་ཀྱིས། འོ་དེ་འདྲ་འཛག་ཏུ་འདུག་ཨང། འོ་དེ་འདྲ་མ་བྱེད་པས་དེ་ང་ཚོ་ལྟོ་ཡག་རེད་བསམ་ས་ནི། རེས་འགའ་ནི་རྟ་ནོར་ཁྱོད་ཀྱིས་བསྡད་ཟེར་དེ་རེད།